གྱོན་པར་ལེགས་སོ་ཡུས་སེ་ཞུ་ནི་ཨི། ད་རེབ་ཕྱི་རོལ་གྱི་ལས་རིམ་སྣ་ལུ་ཁ་ཆེ་བ་ར་རང་གི་ཤའི་གི་ལུས་སྣ་ལུ་ཡུས་མི་གི་དུས་སུ་མེད་དགུ་ཏོ་ལེ་ར་འགོ་ཚུགས་དུས་པའི་མ་ཀ་མ་ལུ་ང་ཅེ་གི་དུས་སུ་མེད་གི་གཟུ་མོ་སུན་སོ་ལུ་ང་ཅེ་གི་ན་སྣ་ལུ་ག་ཅི་ག་ཅི་ཡོད་ག་དུས་སུ་ཀ་ར་ང་ཅེ་གི་ག་ཅི་ཡོད་ག་གི་དུས་སུ་ང་ཅེ་གི་འོ་མི་ཤི།

ད་རེས་ང་གི་ཞུ་དོགས་ཟུམ་པའི་བྱེད་ཕམ་སྤུན་ཆ་དུས་ཚོད་ཀྱིས་འདི་གི་ལུག་ཆུ་འདི་ག་ཅིག་གཏན་ནི་ཨིན་ན། ཁོ་སྦེ་ཐང་གི་སོ་སོ་ཅིག་ང་ཆི་ལུག་གཏན་ནི་འདུག་འདི་གི་ནང་ན་ལེ་ར་ཆེ་གི་ལ་ལེན་ཐབ་བོམ་རུ་ཆི་བས་ཅིན་སྐྱོན་ཆོས་ཀྱི་ཆེ་ག་ར་ལུག་ཅིག་ལ་བོམ་གནང་ཟེར་ཞུ་ནི་ཨིན། ག་ཆེ་བ་ར་ད་རེས་ན་བ་གི་ང་ཆི་ཛམ་བུ་གླིང་འདི་ན་ལུག་ནམ་མ་སམ་མེ་ང་ཆི་པེ་ཁུ་གི་ནི་གི་འདི་ཟུམ་པའི་གི།

ད་ཕོ་ད་མོ་ང་ཅེ་གི་ཅི་ཅི་ཕོ་ད་མོ་བའི་ང་ཅེ་མི་ཏན་བུབ་ད་ལུ་ཅེ་མི་བྱ་མེ་ན་དེ་ར་བེ་ཚེ་ཚོ་རུ་ང་ཅེ་ཚུ་ཨེན་ཅབ་དི་གི་བེ་ང་ཅེ་ཅི་ཅི་ཕོ་ད་མོ་ཨིན་ཡི་སེ་ལབ་སུབ་གི་ཨོང་ད་ཏོབ་ག་གི་ན་མོ། དི་གི་ཏིང་ལེ་དོ་རུ་ར་ང་ཅེ་ཚུ་ག་ར་ལུ་ཕོ་ད་མོ་ཨིན་ཡི་སེ་ལབ་ཀོ་མི་དོན་ད་དི་ག་ཏེ་ལེ་ང་ཅེ་གི་ཐོ་ཏོབ་ཨིན་མོ་དི་ཚུ་ག་ར་ང་ཅེ་ཚུ་གི་ཆོད་ཀ་ན་ལེ་ཆོད་ཀན་སེ་མ་ཤེབ་རུ་ཅི་བེ་ཅིན་ད་རེ་ན་བ་ཨིང་ལིཤ་ཁ་ལབ་རུ་ཅི་བེ་ཅིན་ང་ཅེ་ཚུ་ག་ར་ལུ་ཅོར་ཅི་ན་ལེ་ང་ཅེ་ལུ་ན་ནམ་ཨིན། ད་ཅཱརྱ་ན་ལུ་ང་ཅི་ཇོ་བུ་ད་ལུ་ང་ཅི་དུད་ཚོད་ཆོ་ཀ་ནལ་ཇོ་བུ་ད་ལུ་ཡེ་ཤུ་མ་ཤི་ཀ་ང་ཅི་ཚུ་གི་ཕྱི་སུབ། ད་ཡེ་ཤུ་མ་ཤི་ཀ་ཕྱི་ནི་གི་ཏན་ལུ་ང་ཅི་ཅཱརྱ་ན་ལུ་ཇོ་བུ་ད་ལུ་མ་པ་ར་ར་ང་ཅི་གི་ཕྱི་མི་སུབ་བེ་མེ་ན། དེ་ར་བེ་ཅི་ཚུ་རུ་ད་མ་ར་ང་ཅི་ཚུ་གི་ནོ་སམ་ཏང་གེ། ང་ཅི་ཕོ་ད་མོ། འདི་གའི་སྟེང་ལས་ཀན་ཆོས་ཀྱི་སྔ་ཕྱི་ལོ་ཟླའི་སྲོལ་མེད་ཀྱི་ལག་ལེན་ཐབས་སུབ་དབང་དང་ཐོབ་སྔ་ཕྱི་ག་རོ་ལོ་གནའ་དེ་བའི་ཡུལ་ད་ལྟའི་རལ་པའི་ཆུ་ཚོད་རུ་སྔ་ཕྱི་ད་རེས་གནའ་བ Church གནའ་ལུགས་ཇོ་བོ་ཡིན་ཡང་བྱེ་བ་སྔ་ཕྱི་ཆོས་བཀའ་གནའ་ལུགས་ཇོ་བོ་ཡིན་ཆོས་བཀའ་གནའ་ལུགས་ཇོ་བོ་མི་དོན་ན་འདི་ག་ཅི་ཡིན་མོ་སི་ལབ་རུ་བྱེ་བ་ཅིན་ཀན་ཆོས་འདི་ག་ལོ་སྔ་ཕྱི་ཕྱིས་སུབ་ཀྱི་དབང་དང་ཐོབ་སྔ་ཕྱི་ཚུ་ལུ་ཀན་ཆོས་ག་གི་ནང་བཞིན་སྔ་ཕྱི་ལོ་གནའ་དེ་བའི་ཡུལ་ད་སྔ་ཕྱི་གི་ནམ་ཕྱི་རལ་པའི་རུ་སྔ་ཕྱི་གི་སྨན་ལམ་སྟབས་བདག་ལུ་ག་དེ་སྟབས་ཁོ་མོ་ཆོས་བཀའ་གནའ་སྟབས་ཁོ་མོ་རང་གི་ཕྱི་ནང་ལ་སྟབས་ཁོ་མོ།

གཙང་ཏོག་སྟོད་པའི་གདོད་མའི་སྨད་དུ་ཆུ་ཀ་ར་ལུ་ཝའི་ཆུ་སྣ་མ་ས་མེད་ཀྱི་དེབ་སྐྱེལ་མི་གཅིག་ཡིན་མེད་ཆུ་ང་ལྟག་གི་མ་ཤི་ཁ་པ་ཡིན་མིན་ན་སེ་ང་ཅིག་ལབ་ཡིན་མེད་ན་ཨང་གནས་སུ་མེད་ང་ཅའི་སྨད་དུ་ཆུ་མ་ཤི་ཁ་པ་སེ་མ་ཤི་བ་རུ་བྱེད་ཅིང་རེ་རེ་ཚེ་སྐབས་སུ་ང་ཅིག་གི་ཆུ་བིས་བྷ་སི་ཡིན་ན་སེ་ང་ཅིག་ལབ་ཡིན་མེད་ན་ཡང་ཅིག་པ་ང་ཅིག་གི་ཆུ་བི་ལི་བར་སི་ཡིན་ན་སེ་ལབ་ཡིན་མེད་ན་འདི་ཅོག་ར་ཅིག་པུ་ར་ཀན་ཆོས་ཀུམ་དུ་ལུ་ང་ཅིག་གི་ནམ་ཅི་ར་བའི་རུ་ཀམ་སྐྱེས་དེ་འཇོག་དག་ལུ་ང་ཅའི་ཚུལ་གྱི་ཁམས་སློབ་པའི་སེ་ང་ཅིག་གི་འདི་ཁ་ལས་མནོ་བསམ་བཏང་འདི་བའི་མི་དུས་འདི་ར་བེ་ཚུ་ཚུ་རུ་སེམས་ཀི་ན་ན་ལེ་ར། འདི་ག་ཡུལ་མི་གི་ཨ་ཨི་ཨ་པ་ར་ཡུལ་རུ་ཇོ་ཇོ་ཨ་ངེ་ར་ཡུལ་རུ་ར་ང་ཅི་ར་གི་ནོ་ནུ་ཅུ་ད་ཨམ་ཙུ་ཡུལ་རུ་ར་ང་ཅི་གི་མ་ཅི་གི་སེམས་འདི་རྣམས་སེ་ལེ་ཞོབ་ཅི་དུ་ཆི་མེ་ད་ཤི་ཧི་སང་སེ་བེ་དེ་པི་མེ་སའེ་རྣམས་སེ་མེ་ལེ་ཞོ་བེ་སའོ་མེ་ཆེ་གི་ཧུན་དུ་ཚོ་པ་ཀ་བེ་ཆུ་དུ་ཞབ་མེ་སེ་ང་ཅི་མི་དུ་ཚུ་གི་མི་ཏོ་དི་གི་ག་ཏེ་ང་ཅི་གི་ཤེ་དི་ད་ཡིན།

མི་ག། འདི་ཚོའི་ག་ར་ང་ཅི་ཚོད་ཀི་ཧ་གོ་དུས། ད་རེ་དོ་རུ་ར་ང་ཅི་གི་མནའ་མ་སེམས་མེད་ཀི་སེམས་ཚུགས་དུས་པའི་ཀེ་འཆོལ་ཀ་དི་ག་ཅི་བསླབ་ཨིན་མོ། ད་འདི་གི་སྐུ་ལས་ང་ཅི་གི་བསླབ་དི་འཇོག་ད་ལུ་ང་ཅི། བྷོ་ཇ་ར་བེ་རུ། བྷོ་ཇ་གི་འདི་ངའི་ཨམ་ཚུན་མ་མནོ་བསམ་བཏང་དི་གི་བའི་ལ་ལན་ལས་ཤོམ་བྱི་བའི་ཐབ་དི་འཇོག་གོ། ད། འདི་ཨམ་ཆུ་དེ་གི་དེ་ངེད་གི་དམབ་ཅིག་ཡིན་ཡིན་མ་ནོ་དེ་བས་ག་དེམ་ཅི་དྲག་དྲག་ག་དེ་ཅི་བྱམས་པར་འབད་ནི་ཡོད་ག་དེ་གོ་ལས་བྱམས་པར་འབད་སྐབས་དེ་ཀན་ཆུ་གི་ང་ཅི་ལོ་ནག་དེ་ཡོད་དེ་ང་ཅི་ཚོ་ཕོ་དང་མོ་ང་ཅི་ཅི་ཅི་ཐབ་རྒྱ་ཟིང་དེ་བས་ཇོ་ཇོ་རུ་ཅི་བས་ཅིན་ན་མ་སེ་མ་གའུ་ཆ་དེ་བས་ཅིག་ཅིག་གི་ནག་ན་ལེ་ར་ན་མ་སེ་སོབ་ནོ་སམ་ཏང་དེ་བས་དུས་མེད་ན། ཉིན་གཅིག་གི་ཚེ

ཨིན་སེ་མི་ཇམ་དང་པིན་སིམ་དི་ཚུ་ག་ཧ་ར་ལུ་ཆེ་ག་ཧ་ར་ལུ་དར་རེ་ཀ་གིས་ནང་ཞིང་ལ་ལེན་ཐབས་དི་བོམ་ལུ་ཞི་བའི་ཅིན་ཀེན་ཆོས་གི་མནའ་མ་སམ་ཡིག་ཆི་ལ་བོམ་གནའོ་སེ་ཤུ་ནི་ཨིན་དར་རེ་གི་ལས་རིམ་དི་ཇུ་དུག་དང་ཏིན་དི་ནན་སེན་ཅིན་དི་ལེ་ཤ་ཀ་དྲིན་ཆེ་དར་རེ་གི་ལས་རིམ་གི་གོ་ལེ་ཆེ་ག་ཧ་ར་ལུ་ལ།

བསོད་ནམས་ཐའི་ང་ད་ཅི་ག་ལས་རིམ་ན་ལུ་ཅཱ་མ་ཏོ་ན་མེ་ད་གཉན་བཙན་ན་མེ་ག་ར་ལུ་ཀ་དྲི་ཆེ་སེ་ཤུ་ནི་ཨི་ལོག་དེ་ར་ང་ཅེ་ད་ཅི་ག་ཅཱ་མ་ཏོ་ན་འོ་ནོ་ཨི་རེ་བ་ཡོད་ཀ་དྲི་ཆེ་བཀྲ་ཤིས་བདེ་ལེགས།